བསྒྲུབ་པར་བྱ། དུས་དེ་ལྟར་ནུས་པར་བྱིན་གྱིས་རློབས། ཧོ། དེ་དག་ཁ་སང་དགུ་དེ་ཡིན་ན་ནི། ངེས་པར་འཆི་བ་བསམ་པ། ས་བཅད་གཉིས་པ་དེ་ཡིན་ན་ནམ་འཆི་ངེས་མེད་ཟེར། ད་ག་དུས་འཆི་རྒྱུ་ཡིན་ཧ་གོ་མ་རེད་བ། ད་འཆི་བའི་ཚེ་ན་ག་རེ་རེད་ཟེར་ན་ནི་ང་ཚོ། གཉེན་ཉེ་དུ་ལ་སོགས་པ་དེ་ཚོ་གིས་ནི། ཕན་ཡག་མ་རེད་ཟེར། ད་གཉེན་ཉེ་དུ་ག་ཚོད་ཡོད་ནའི་གཅིག་ཀྱང་ཁྲིད་པའི་རང་དབང་ཡོད་མ་རེད་ཚང་མ་གཡུགས་འགྲོ་དགོས་རེད། ནོར་ལོངས་སྤྱོད་པའི། སྟོང་གསུམ་སྟོང་གི་གོང་ཁ་གོང་ནས་ཡོད་པ་ཡིན་ན་ཏིལ་འབྲུ་ཙམ་ཡང་ཁྱེར་དབང་ཡོད་མ་རེད་རང་གཅིག་པུ་ཅིག་འགྲོ་དགོས་རེད། དེ་ཙམ་གྱིས་མ་ཟད་རང་གི་ཤ་རུས་ཀྱི་འདུ་བྱེད་ཀྱི་ཕུང་པོ་དེ་ཡང་བཞག་ནས་འགྲོ་དགོས་ཏེ་ཡང་དེ་གཉིས་ཀ་དེ་སོ་སོའི་གཟུགས་པོ་ཡོང་གི་གལ་ཆེ་ཡོད་མ་རེད་ཟེར་འོ་དེ་གསུམ་པ་རེད། ད་ཚ་དམྱལ་གྱི་སྡུག་བསྔལ་བསམ་ཚུལ་ནི། ཕྱི་མ་རྙེད་དཀའ་དོན་ཆེན་རྟེན་འདི་མི་རྟག་མྱུར་དུ་འཇིག་འགྱུར་ལ་ཤི་ནས་གར་སྐྱེ་རང་དབང་མེད་པར་ལས་ཀྱི་གཞན་དབང་སྐྱེ་ཡིན་ཞིང་ལས་ཀྱང་མི་དགེ་ཤིན་ཏུ་སྟོབས་ཆེ་ཞིང་དགེ་བའི་ལས་ནི་ཉམ་ཆུང་བས་རྗེ་རུ་ངན་འགྲོའི་གཡང་ས།

གཅེས་པའི་ལུས་ལ་ནག་པོ་ཐེབས་ནས་རྒྱ་གྲམ་དུ་མ་བཏེགས་ནས་སུ་དེ་དུས་སྣ་ཚོགས་ཚོས་ལྕགས་ཤིག་ཤིག་གཏོགས་པའི་སྡུག་བསྔལ་མྱོང་སོང་ངས་འདུར་རྒྱུག་གནང་ནས་ལྕགས་ཀྱི་རས་ཆེན་བཏགས་སའི་ཟུང་གཅིག་གདོང་འདྲ་བའི་མདུན་ནས་རི་ཉིལ་ཐོག་ཏུ་འཚེར་བས་དེ་ཚེ་ཁྲག་གི་ཆུ་ཀླུང་སྤོང་ལྕགས་ཀྱི་ཕྲུ་གུ་ཆེན་པོར་བསྐྱོད་ནས་བུ་ཤིང་བྱེད་དུ་རག་ཚེ་ལ་ཁ་ལས་རྡོ་རྗེ། ཁ་ལས་རྡོ་རྗེ་རི་འདྲ། སློང་བའི་གནས་ནས་ཤ་ཁྲག་མཆིལ་མ་དག་ངོམ་པའི་ཤེས་བྱ་སེམས་ཅན་དེ་དག་གནས་ཀྱི་ཚུལ་ཕྱིར་བསྒྲུབ་པ་ལ། ལྕགས་ཁང་མེ་ལྕེ་འབར་བ་དག་ནི་གཅིག་དང་གཉིས། གཅིག་དང་གཉིས་རིམ་ནང་ཚུད་ནས་དེ་མ་ཐག་ཏུ་སྒོ་ཡང་འདྲེས་ནས་གང་དུ་ཡང་ཐར་བའི་གང་དུ་ཡང་ཐར་བའི་གནས་མེད་པར་མེ་ལྕེས་ལུས་ནི་ཀུན་ཏུ་ཚིག་ཅིང་ངུ་ཞིང་འབོད་པས་ཉིན་མཚན་འདའ་ཚ་བ་ན་ནི་རབ་འབར་ལྕགས་ཟངས་ཤིན་ཏུ་ཡངས་པར་ཉ་བཞིན་བསྲེག། མེ་གསལ་གསལ་ཤིང་གི་རྩེ་མོ་གཅིག་པའི

ཐོ་རླུང་འབར་བའི་ཁ་རོལ་ཀྱོག་ཀྱོག་ཁྲོ་ཆུ་ཁུར་བའི་ཁ་ནོར་ལོ། ཨོ་དེ་ཡེ་ཅི་དེ་ན་སྙི་བ་ཆེན་པོ་དུ་མ་སོང་བ་ས་ཡ་དེ་རེད། ད་ང་རང་ཚོ་ཤི་ནི་ཤི་བར་བ་ཤི་ནས་སྙི་བ་ན་སླེབས་ས་སོང་ན་ག་འདྲ་བྱེད་ཀྱི་རེད་ཟེར་ན་ཨ་ནི་སྙི་བ་དེ་ལ། ཚ་ཉྭ་རྒྱས་ས་ཡ་དེ་སྙི་བ་ཆེན་པོ་དུ་མ་སྲིང་གི་རེད། ཚ་ཉྭ་རྒྱས་པོ་དེ་ཡིན་ན་དང་པོ་ཡང་སོས་ཟེར། ཡང་སོས་ཟེར་དེ་ཡིན་ན། དམྱལ་བ་ཡང་སོས་ན་སྐྱེས་པའི་སེམས་ཅན་དེ་དག་ལས་ཀྱི་དབང་གིས་རང་གི་ལག་ན་གང་ཡོད་པ་དེ་གང་ག་མཚོན་ཆར་གྱུར་གྱུར་བྱས་ནས་མཚོན་ཆ་རབ་ཏུ་འབར་ཏེ་གྲི། གྲི་དང་མདུང་དང། སྟ་རེ་རེད་མེ་མདའ་རེད། དེ་འདྲ་གི། ལས་ཀྱི་དབང་གིས་བྱུང་བ་དེ་ནས་སེམས་ཅན་ཕན་ཚུན་ཁོང་ཁོང་ཁྲོ་ཅིག་བྱས་ནས་གཅིག་གིས་གཅིག་བསད་གཅིག་གིས་གཅིག་བསད་བྱས་ནས་ཕར་ཚུར་བསད་གཏུབས་ནས་དུམ་བུ་མང་པོ་ཅིག་གཏུབས་བྱས་ནས་ནི་ལྕགས་ཀྱི་ས་གཞིའི་སྒང་ལ་ཕར་དྲངས་ནས། ཕར་དྲངས་ནས་བཞག་ཡོད་དེ་ནམ་མཁའ་ནང་ཁྱོད་རྣམས་ཡང་སོས་པར་གྱུར་ཅིག་ཅེས་སྒྲ་དེ་བྱུང་བ་དང་ནི་སྔ་མ་ནང་བཞིན་གྱིས་ཡང་རོ་རོ་ཆགས་ནས་ཡང་དམྱལ་བ་པའི་སེམས་ཅན་ཅིག་ཆགས་ཡང་རྒྱས་གཏོར་སུ་བྱས་ནས་ནི་ཡང་མཚོན་ཆ་ཕན་ཚུན་གཏུབ་རེས་བྱེད་བསད་རེས་བྱེད་གཏོར་སུ་བྱེད་ཅིང་འདས་ནས་ཉི་མ་རེ་ལ་ཤི་ཐེངས་བརྒྱ་དང་སོས་ཐེངས་བརྒྱ་འོ་དེ་འདྲ་ཅིག་མྱོང་བར་ཡང་སོས་ཟེར་ཏེ་དམྱལ་བ་ཡང་སོས་ཟེར་གྱི་དེ་རེད། ད་དེའི་འོག་ལས་དམྱལ་བ་མནར་མེད་ཟེར་མཁན། དམྱལ་བ་ཐིག་ནག་ཟེར་མཁན་འདི་ཡིན། ཐིག་ནག་ཟེར་མཁན་དེ་ནི་ང་ས། སེམས་ཅན་དམྱལ་བ་ཐིག་ནག་ནི་ཅི་ཁེ་དེ་ཚོ་ཡིན། ཤེས་ནི། བ་སྟོང་སྨེ་ལོང་མེད་པར་ནང་བཞིན་བྱས་བོད་ཡིག་བྱས་ནས་ནི་གཤིན་རྗེའི་ལས་མཁན་དེ་ཚོ་གིས་ཁྲིད་ཕྱིན་བྱས་ནས་ལྕགས་ཀྱི་ས་གཞི་ཚང་ལ་བས་རྒྱང་བསྐྱོད་བྱས་ནས། ང་ཚོ་ཀོ་བ་རྒྱང་བསྐྱོད་ནས་བཞག་བཞག་ནས་ནི་རྒྱང་བསྐྱོད་ཕྱོགས་བཞི་ཚང་གཅིག་གང་ག་ཁ་བ་དག་རྒྱང་བསྐྱོད་ནས་བཞག་བྱས་ནས་ཨེ་ནི་དེ་ཀུན་ལ་ཐིག་བརྒྱབ་ནས།

རི་དང་འདྲ་བ་དེ་འདྲ་བྱས་ནས། གླང་གི་མགོ་ཡོད་ཀྱི་མ་ཧེ་གི་མགོ་ཡོད་ཀྱི་གླང་པོ་ཆེའི་མགོ་ཡོད་ཀྱི་སྟག་གི་མགོ་དང་གཟིག་གི་མགོ་དང། འོ་དེ་འདྲའི་མགོ་མི་འདྲ་བ་དེ་འདྲའི་བར་མཚམས་བར་ལ་དེ་ཙའོ་བྱས་ནས། ང་རང་ཚོ་སེན་མོ་བར་ལ་ཤིག་བསད་ནང་བཞིན་བྱས་ནས་རི་གཉིས་བར་ལ་དེ་ཙའོ། ཡང་རི་གཉིས་པ་དེ་ཁ་ཕྱེ་ཚར་སོང་ན་སླར་ཡང་ཚུར་སོས། ཡང་རི་གཉིས་པ་དེ་ཏོག་ཙི་ཙའོ་བྱས་ནས་བས་ཁྲག་དང་ཆུ་སེར་དང་རྣག་ལ་སོགས་པ་ཁྱབ་པ་པོ་ནང་བཞིན་བྱས་ནས

ཚ་བ་སེང་གེ། སེང་གེ་ནི་ཟོང་གི། ཟོང་གི་ཁྲོ་ཆགས་ཁུག་མ་རྣམས་ལ་ཡར་བཙུད་ནས་ངར་ས། ཟོང་ཆེན་པོ་དེ་འདྲ་ནི། སྤྲིན་མ་བཙུད་པ་ནོ་ཡིད་བྱས་ནས་ཡར་ཁུག་ཅིག་ནས་ཁ་ཤའི་གོང་ལས་ཡོད་དེ་ཁྱེད་ཁ་ཤའི་དབུ་ལས་མ་བཙུད་དེ་ཁྱེད་འོ་དེ་འདྲ་བྱས་ནས་ལྕགས་ཀྱི་ཁྲོ་ཆུ་ཁུག་མ་རྣམས་སུ་ཡར་བཙོངས་ཅིག་ནས། ཤ་དང། པགས་པ་ལ་སོགས་པ་ཚང་མ་འཐང་བྱས་ནས། མེད་པར་ཆགས་ནས་རུས་པ་ཀ་ཏི་རེ་སེ་ཏེ་ག་ནི་ཆུ་ལོག་མ་གཡོ་འོང། དེ་ནས་ཡང་སླར་ཡང་ཡར་སོས་བྱས་ནས་ཡང་དེ་ནང་མར་བཙོས་བྱས་ནས་ཉི་མ་རེ་ལ་ཤི་ཐེངས་སྟོང་ཕྲག་མང་པོ་དང་སོས་ཐེངས་སྟོང་ཕྲག་མང་པོ་འོ་འདུག་སེ་བྱེད་དགོས་པ། ཡང་འགའ་ཞིག་འགའ་ཞིག་ལ་ལྕགས་ཀྱི་གསལ་ཤིང་རྣོན་པོ་ཡིས་སྟེ་དོན་ནི་ཕུག་ནས་ཕུག་བྱས་ནས་སྤྱི་བོ་ལ་ཡར་དོན་ནི།

ཡང་ན་ལྕགས་ཀྱི་སྤང་ལེབ་དེ་འདྲ་ལ་མར་བཏིང་བྱས་ནས་ང་རང་ཚོ་གདོང་ཤེས་བསྒྲིབས་པ་ནང་བཞིན་བྱས་ནས་ང་ཚོ་དེ་ནི་མར་བསྙལ་བྱས་ནས་ལྕགས་ཀྱི་སྤང་ལེབ་དང་མཉམ་དུ་བྱས་ནས་ཡར་བསྒྲིལ་ནས་མི་འདྲ་དང་ཡང། ཡང་ན་ལྕགས་ཀྱི་གཞི་མ་ནང་ལ་ཐར་དུ་ཆུག་ཡ། འོ་འདུག་སེ་དང་དེ། རབ་ཏུ་ཚ་བ་ཟེར་ཡག་དེ་རེད། ད་དམྱལ་བ་མནར་མེད་ཟེར་མཁན་དེ། ཕྱོགས་བཞི་དང་སྟེང་འོག་གཉིས་དང་མེ་དྲུག་སྦར་བྱས་ནས། མེ་དྲུག་སྦར་བྱས་ནས་ནི། ནང་ལོགས་ལ་མེ་གཅིག་སྦར། ཕྱི་ལོགས་ལ་མེ་འབར་བྱས་ནས་ནི་མེ་དང་ལུས་ནི་ངོ་བོ་དབྱེར་མེད་དུ་གྱུར་བྱས་ནས། ང་རང་ཚོ་ལྕགས་བཟོ་བ་གིས་ལྕགས་མེ་དཀྱིལ་ལ་མེ་སྲེག་བཏང་དུས་ཁོ་ལ་ལྕགས་ཀྱི་ངོ་བོ་མཐོང་ཡས་མེད་པ་བྱས་ནས་མེ་རྐྱང་རྐྱང་མ་གཏོགས་མཐོང་ཡས་མེད་པ་བྱས་རོགས་དམར་པོ་དམར་པོ་ཆགས་བྱས་ནས་འོ་འདུག་སེ་བྱས་བྱས་ནས་ནི། ལྕགས་དང་སེམས་ཅན་གཉིས་པོ་དེ་ངོ་བོ་དབྱེར་མེད་དུ་གྱུར་བྱས་ནས་ད་དེ་གིས། ཨ་ཚ་ཟེར་གྱི་ཁ་ནང་ལ་སྨྲེ་སྔགས་འདོན་པའི་སྒྲ་ཙམ་ཞིག་གོ་ཡས་ཡོད་རེད་མ་གཏོགས་དེ་མ་གཏོགས་གོ་ཡས་ག་གེ་ཡོད་མ་རེད་མེ་ག་དེ་ཡིན་དང་སེམས་ཅན་ག་དེ་ཡིན་ཁྱོན་ནས་ཤེས་ཡས་མ་རེད། དཔེར་ན་དམྱལ་བ་མནར་མེད་ཀྱི་སེམས་ཅན་དེ་བ་འདྲ་ཅིག་ཡོད་པས་ནི་ང་རང་ཚོ་ལྕགས་ལེབ་འདྲ་ཅིག་འདུག་བསམ་དགོས་མ་གཏོགས་ཁོ་ལ་ག་གེ་བཟོ་ལྟ་དྲི་མི་ག་གེ་ཡོད་མ་རེད་སྒང་ག་མེའི་ངོ་བོ་འགྱུར་བྱས་ནས་མེ་དམར་པོ་དམར་རྐྱང་དེ་འདྲ་ངོ་བོ་འགྱུར་བྱས་ནས་ཁོ་རང་གིས་སྒྲ་ཅིག་བརྗོད་འོང་དུས་ཨང་ད་དེ་ཕལ་ཆེར་སྲོག་འདྲ་ཅིག་ཡོད་ཡིན་པ་རེད་བསམ་སོང་མ་གཏོགས་མེ་གི་རང་བཞིན་ལ་འགྱུར་བསྡད་ཀྱི་འོ་དེ་འདྲ་ཅིག་དམྱལ་བ་མནར་མེད་ཟེར་མཁན་འདི་དེ་རེད་ས་ཚ་དམྱལ་བརྒྱད་པོ་དེ། ཡང་སོས་ནས་དམྱལ་བ་མནར་མེད་བར་དུ་བརྒྱད་ཡོད་རེད་བ་དེ་བརྒྱད་པོ་དེ་ཚང་མ་དང་ཅིག་ང་ཚོ་སྐྱེ་ཡས་ཀྱི་ལས་མང་པོ་བསགས་ཚར་རེད། ལས་དེ་བསགས་ལ་མ་མྱོང་བ་དང་ལས་མང་པོ་ཡོད་རེད། མི་དགེ་བ་བཅུ་ཡི་ནང་ནས་དཔེར་ན་ངག་འཁྱལ་ཙམ་ཅིག་བྱས་པ་ཡིན་ན་ཡང་ངག་འཁྱལ་དེ་བཤགས་སྡོམ་མ་བྱས་ཅིག་བཞག་བཞག་པ་ཡིན་ན་དམྱལ་བ་བརྒྱད་པོ་སྒང་ག་ནང་སྐྱེ་ཡས་ཀྱི་ལས་བསགས་ཐུབ་ཀྱི་རེད། ངག་འཁྱལ་ཁོ་རང་རང་གིས་རྒྱུ་བྱེད་ཐུབ་ཀྱི་རེད། ད་ང་རང་ཚོ་ངག་འཁྱལ་ཟེར་མཁན་དེ་དུས་དང་རྣམ་པ་ཐམས་ཅད་དུ་རྟོགས་ཆགས་ཟག་ཏུ་བཅིབས་པ་རེད་བ་ཞག་ཏུ་ཞོལ་ལ་སྐད་ཆ་བཤད་ཀྱི་རེད་བ་མི་ལ། ཆོས་ལྡན་གྱི་བྱ་བ་མ་ཡིན་པ། ཆོས་དང་མཐུན་པའི་ལས་ཀ་མ་ཡིན་པ་དག་མང་པོ་ཞིག་བྱེད་ཀྱི་རེད་བ། རྒྱལ་ཁབ་ཀྱི་ཆེད་དུ་བྱེད་ཀྱི་རེད། འཚོ་བ་གི་ཆེད་དུ་བྱེད་ཀྱི་རེད། མི་གཞན་གྱི་ཆེད་དུ་བྱེད་ཀྱི་རེད། ཨ་ནི་མི་གཞན་ལ་དཔེ། ཚིག་རྩུབ་གཏོང་ཡས་དེ་བྱེད་ཀྱི་རེད། མི་གཞན་ལ་སྐུར་བ་གཏོང་ཡས་དེ་བྱེད། དེ་ཚང་མ་དང་ཅིག། ཨ་ནི་མིས་གོ་ནའི་འདྲ། མ་གོ་ནའི་འདྲ། སོ་སོ་ཆུ་ཁོག་འདེད་དུ་ཡོད་ནའི་ངག་འཁྱལ་དུ་མི་དགེ་བ་དེ་ལས། དེ་འདྲ་ཡིན་ས། ཨ་ནི་དེ་ཚོ་ལས་སླ་པོ་ཞེ་དྲག་རེད་བ་ང་ཚོ། དེ་ལས་ཕྱིས་སུ་བྱེད་པ་ཡིན་ན་ཚིག་རྩུབ་ག་ཚོད་ག་ཚོད་སྨྲས་མྱོང་རེད། ང་ཚོ་ཚིག་རྩུབ་ཞེ་དྲག་ལབ་ཀྱི་རེད་བ་མི་ལ།

ག་རེ་རེད་ཟེར་ན་ཨ་ནི་ང་རང་ཚོ་སེང་སེང་དེ་སྐྱབས་འགྲོ་རྒྱུར་རོ་བ་དང་པོ་དཀོན་མཆོག་ཁས་ལེན་པ་ཡིན་ནའི་ཨ་དཀོན་མཆོག་གིས་ད་ང་རང་ཚོ་མཆོད་མཆོད་པ་ཕུལ་བའི་དང་མ་ཕུལ་བའི་ཁྱད་གང་ཡང་མི་འདུག་བསམ་སོང་ན་མི་བྱེད་ཨ་དཀོན་མཆོག་ལ་སྐྱབས་འགྲོ་བྱས་ནའི་འདྲ་མ་བྱས་ནའི་འདྲ་བྱ་བ་ལམ་འགྲོ་ཡོད་མེད་ནི་གཅིག་པ་རེད་བྱ་ད་ལྟ་ཨ་དཀོན་མཆོག་ཁས་མི་ལེན་མཁན་དེ་ད་ལྟ་ཡ་ཡ་ཡ་ཡ་ཅི་འདྲ་ཅི་འདུག་ཨ་དེ་འདྲ་ཡིན་ས་ཆོས་དང་མཆོད་པ་ཕུལ་བའི་དང་མཆོད་མེ་ཕུལ་བའི་ལ་སོགས་པ་དེ་ཚོ་ཆོས་ཟེར་གཅིག་མི་འདུག་བསམ་སོང་ན་དྲན་པ་ཡིན་ན་དེ་ལོག་ལྟ་ཟེར་མཁན་དེ་རེད་བ། འོ་དེ་འདྲ་ལོག་ལྟ་གཅིག་རེད། ད་དེ་འདྲ་ཡིན་ས་མི་དགེ་བ་བཅུ་ང་རང་ཚོ་བྱེད་མ་མྱོང་བའི་གཅིག་ཡོད་མ་རེད་ཚང་མ་ང་ཚོ་གིས་བྱེད་མྱོང་རེད། སྲོག་གཅོད་ནི་ག་ཚོད་ག་ཚོད་བྱས་ཚར་བྱས་བྱས། ཡང་དེ་ནང་བཞིན་མ་བྱིན་ལེན། ལོག་པར་དབྱེ་བ། རྫུན། ཕྲ་མ་ཚིག་རྩུབ་ངག་འཁྱལ་བརྣབ་སེམས་གནོད་སེམས་ལོག་ལྟ་དེ་ཚང་མ་ཐམས་ཅད་དམྱལ་བ་ཆེན་པོ་དེ་འདྲ་དམྱལ་བའི་ཚ་དམྱལ་བརྒྱད་པོའི་གོ་འགབ་འཕེན་ཐུབ་པ་རེད་ད་དམྱལ་བ་ནང་མར་སྐྱེས་ཚར་སོང་ད་ནི། སི་ལེ་གྲོང་ཁ་ཇོ་ཡ་མར་ཁ་སི་ངྷ་ཤོད་བྷི་བྷ་དམྱལ་བ་ཡང་སོས་ཚེ་ཐུང་ཤོས་ཐུང་ཤོས་རེད་དེ་མི་ལོ་དགུ་བཅུ་ཐམ་པ་ཡོད་རེད་དམྱལ་བ་ཡང་སོས་ཉི་མ་གཅིག་ལ་མི་ལོ་དགུ་བཅུ་ཐམ་པ་ཨོ་དེ་འདྲ་བྱེད་བྱེད་ནས་ནི་ཉི་མ་ཡར་བསགས་ནས་ཟླ་བ་ཟླ་བ་ཡར་བསགས་ནས་ལོ་བྱེད་ནི་རང་ལོ་ལྔ་བརྒྱ་བར་དུ་བསྡད་དགོས་རེད་ས་ཉི་མ་གཅིག་ལ་མི་ལོ་དགུ་བཅུ་ཐམ་པ་བྱེད་དེ་ནི་ཁོ་ཟླ་བ་གཅིག་རེ་ལ་ག་ཚོད་ཡོང་གི་རེད་དགུ་བཅུ་དགུ་བཅུ་བྱས་པ་སུམ་བཅུ་ཐམ་པ་ཡོང་གི་རེད་བ། ཨོ་དེ་འདྲ་བྱེད་ནས་དེ་བཅུ་གཉིས་རེ་དེ་ཀུན་ལ་ཡང་ག་ཚོད་རེད་ཀྱི་རེད

གདོན་དེ་ནད་པའི་ཆུ་ནོན་པོ་ཡིས་རྐང་ལག་ཐོགས་པར་བཀྲུ་བྱས་སག་ཤིད་དུ་སྣང་བས་རལ་གྲི་གསོས་ནས་རྒྱལ་དུ་བཏབ་པས་ལོང་བཀང་སྟེ་རྐང་པ་བཞག་ཚེ་སྡོང་པོ་བསྐྱོད་ཅིང་བསྟན་ཚེ་ཡང་ཅིག་ཁུག་མོ་བྱས། ཧོ། དེ་ཡི་རོ་མྱང་ཅིག་མདོག་ཟིན་ཡིན་དུ་དག་ངང་སོགས་སྐྱེ་མེད་ཆེ་ལས། སྐྱེ་མེད་ཆེ་གང་གཱ་བྱེ་དེ་ཁྱེད་ཀྱིས་གདངས། ཀྱོག་གྲོག་པོ་གཅིག་ནི་བལ་བཟའ་རྡོག་བཟོ་ལྟ་རེ་མོ་དེ་འདྲ་གཅིག་ཡོད་པར་བྱས། ཧོ། དེ་རྣམས་ལ་ཕག་ཚིལ་སྦྲུལ་ཏེ་ཀོ་ལ་སྦུབས་ཆུ་ནོན་བཅས་སྲིན་གྱིས་ལྕགས་ཀྱི་ཆུ་ཡོས་ཀྱིས། ཁབ་ནང་བཞི་བཅས་ཀྱི་ནི་སྣམ་བུ་ཡོད་ཀྱི་འོ་དེ་འདྲ་བཅས་པས་ཕ་ཕ་སྟོན་ཚུལ་ཚུལ་སྟོན་ནི་འདོན་ལས་རྒྱབ་ལས་སྟོན། རྒྱབ་ནི་འདོན་ལས་སྟོན་གཡས་ནི་གཡོན་ལས་སྟོན་གཡོན་ནི་གཞི་ལས་སྟོན་པས་ག་པ་ཀ་ས་ཨི་ཀོ་པས་ནི་ནགས་ཚ་ཤི་ཏྲ་སྟོང་ཏེ་ད་ཐག་ས་ཁྱོད་ནི་ཡོན་མོ་རེད་ད་ག་རང་གདོང་དེ་ནི་ལ་ལོ་པས་འབོང་ཁྲག་དེ་འདྲ་སྒྲོག་ཅིག་ནི་ཁྱོད་ནི་མ་ཐག་ཅིག་པ་ལས་ཀྱི་རྣམ་པར་སྨིན་པ་མ་རྫོགས་ཅིག་པ་དེ་འོ་དེ་ཚོ་གདོང་ཀེལ་ཏེ་འགྲོ་དགོས་པ་རེད་དེ་རོ་ཉག་ཆེ་དུམ་བསད་དེ་རེད་ད་སྤུ་གྲི་བཏགས་པས་ལོང་ཟིན་ཏེ། སྤུ་ཏི་བཏགས་པའི་ལོངས་སུ་ཉིན་ཏོའི་དང་པོ་འོག་ནས་རལ་གྲི་ལོང་མའི་ནགས་ཚལ་ཟིན། ཁོ་རང་ནོར་འཚོལ་བྱེད་ཀྱི་ཡིན་ནོ་གསུངས། རེད། སྤུ་ཏི་བཏགས་པའི་ལོངས་ཀྱི་རལ་གྲི་ལོང་མའི་ནགས་ཚལ་ཤ་མ་ལི་ཡི་སྡོང་པོ་ཟེར་དུས་སོང་ཁ་ཅི་ལས་བརྩི་བར། སྤུ་ཏི་བཏགས་པའི་ལོངས་སུ་ཉིན་ཏོས་ང་རང་ཚོ། སྤང་སྔོན་པོ་ཅིག་ཡོད་པའི་བཟོ་ལྟ་རེ་བྱས། འོ་དེ་ཁོ་ལ་སྐོམ་པ་བཞག་འགྲོ་དུས། ནས་རྩི་སྣང་པོ་ཞིག་དྲག་བྱས་ཕྱིར་ང་རང་ཚོ་སྐོམ་པ་ག་པར་བཞག་ས་དེ་སྐོམ་པ་རྫུས་པོ་མང་པོ་བཏུང་བྱས་ནས་རྨང་བཟོས་ནས། སྐོམ་པ་ལས་ཚད་མ་བཟོས་ནོ་ཞེས་བྱས་ནས།

ཡང་སླར་ཡང་འོ་དེ་འདྲ་བྱས་ནས་སྒྲུབ་བྱས་ནས་པའི་ལས་ཀྱི་རྣམ་པར་སྨིན་པ་མ་རྫོགས་ཀྱི་བར་དུ་དེ་ཚོ་འགྲོ་ཡག། ཤལ་མ་ལི་ཡི་སྡོང་པོ་ཟེར་མཁན་དེ། སྡོང་པོ་ཆེན་པོ་ཅིག་ཡོད་པ་བྱས། སྡོང་པོ་ཆེན་པོ་དེའི་ནང་ལ་སོ་སོའི་ཚེ་འདིའི་ཆགས་པ་བྱེད་ས། བཟའ་མི་བཟའ་ཚང་ཕ་མ། དཔེ་བྱ། འོག་ཏུ་འདྲ་བྱས། ཤིང་སྡོང་དེའི་ཐོག་ལ་ཡོད་པའི་བཟོ་འདྲ་པོ་ཅིག་གི་སྣང་བ་ཤར་ནས་དེས་ཡར་ཤོག་ཟེར་བའི་སྣང་བ་རྣམ་པ་ཅིག་འཆར། སོ་སོ་དེར་ཡར་འཛེགས་འགྲོ་དུས། ཡལ་ག་ཚང་མ་ཐམས་ཅད་ཐུར་དུ་མར་བསྟན་ཡོད་བྱས་ནས། རྩི་སྣམ་བུ་བྱས་ནས་རང་གི་ལུས་དེ་རྡུལ་པོ་མང་པོས་བཤགས་ཀྱིས་ནི། ད་རྩི་ཐོག་ལ་ལས་ཏེ་དེ་མེད་པར་བྱས། ལྕགས་ཀྱི་ཆུས་ཀྱིས་བསིང་ནས་བྱས། བྱ་ཀྱི་སྤོམ་པ་གཡོ་ཡི་ཉིད་ལས་བོས་ཀྱིས་ནི་སྨིན་གྲིའི་སྟོན་གྱིས་ནི་ཟ། སྨིན་གྲིའི་ཉིད་པོ་དེ་སྟོན། ཡང་ངུ་ཞིག་པ་དེ་འོད་ལས་ལྷའི་བུས་བལྟ་སྟེ་བྱས། ཡང་མར་བོར་འོངས་ཏེ། ཡང་འགའ་ཚོགས་མ་གཏོང་ཞིག་ཡང་རྒྱན་དུ་ཡང་བསྟན་ཀྱིས་ནི། རྒྱན་དུ་ཡང་བསྟན་ནས་ཡང་རང་གི་ལུས་རྡུལ་པོ་མང་པོ་བྱས་ནས་གཏོར་ཀྱིས་ནི་ཡང་ཆུ་ལོག་ལྷས། ཨོ་དེ་འདྲ་བྱས་ནས་ཡར་འཛེགས་མར་བབས་དེ་འདྲ་བྱས་ནས་ཚེ་འདི་ཡི་ང་རང་ཚོ་ངོ་ཤེས་པ་ཡོད་ན་ངོ་ཤེས་པ་དེ་འོ་དེ་དེའི་ཁ་ཐུག་དེས་གནོད་བྱེད་ཀྱི་རེད། གནོད་བྱེད་ཡས་དེ་དེ་བྱེད་ཀྱི་རེད་སོ་སོས་ཆགས་པ་བྱེད་ས་དང་དེ་ཚོ་དེ་འདྲ་བྱས་འདུག་སོང་སོ་རམ་བྱས་ཨ་ནི་སོ་སོ་འགྲོ་དུས་སྐབས་ལ་དེ་མེད་པ་བྱས། གནོད་བྱེད་ཅིག་ཨ་ནི་དེའི་ལྟོས་ཀྱིས་སེམས་ཅན་གཞན་མ་ཅིག་གིས་གནོད་བྱེད། འོ་དེ་འདྲ་བྱེད། ཤིན་ཏུ་སྣང་བའི་རལ་གྲི་སུ་ནི་འགྱེལ་དུ་བཏགས་པའི་ལོང་གང་དེ་ཀུན་འཕགས་ཤ་ཚིལ་སྡོང་བུ་ཁྱོད་ཀྱི་བསྟན་ཚིག་དབྱངས་ཀྱི་ཁུར་མོ་ཁྱེད་རལ་གྲི་ལོང་མའི་གནས་སུ་སླེབས་ནས་གྲིབ་མ་གཏད་ཀྱི་ཁུར་བ་ན་ཤེལ་ལས་སྣང་བའི་རལ་གྲི་མ་ལྷ་དེ་ཡི་ལ་སྙེ་ལ་ཁྱོད། མ་ནི་ཉོན་ཐག་ས་ལ་འགྱེལ་བྱེད་ཞེས་ལུས་ཤ་ཁྱི་ཡི་ཐོག་གཅིག་ཟ་ཟེར་འོ་དེ་ཁྱི་ཡི་དེ་ནས་ཐོག་གཅིག་ཟ་འགྲོ་གི་རེད་ཟེར། དེ་ནས་ཤ་མ་ལི་ཡིས།

ཚ་སེ་ཁྲུ་ཆོས་རབ་ཏུ་འབར་བའི་ཆུ་ལོག་རང་མེད་རྒྱུད་ཆེན་པོ་ལོག་ལོག་ཁུ་བའི་ནང་དུ་ལྷུང་ནས་ཤ་ཁྲག་པགས་པ་བཀོལ་གྱི་ཅིག་ཆུ་ལོག་དེ་འབྲོང་གཡོས་པ་བཏང་ནས་ལྕགས་ཀྱུ་བཟུང་བའི་སྐྱེས་བུ་ཡིས་གཡོས་པའི་ཕྱི་རོལ་བྱང་དུ་མི་འབྱུང། ལྕགས་ཀྱུ་ཆེ་ཆུང་གས་རྒྱག་ནས་ཅི་འདོད་བྱེད་ཅེས་ཏྲི་ཀང་ཟེར་ན་ཐུགས་ལོག་བཏང་ནས་ཟུངས་ཞུགས་ཏེ་དེ་ལྟར་སེམས་ཅན་སྙིང་བ་ཆེན་པོ་སྡུག་བསྔལ་ཤིན་ཏུ་མི་བཟད་ལོ། མི་བཟད་ཅེས། ད། ཆུ་བོ་རབ་མེད་ཟེར་མཁན་དེ་ལྕགས་ཀྱི་རྒྱུ་བྱས་ཀྱི་ཆུ་ཆེན་པོ་དེ་འདྲ་བྱས་ལ་ནི་ཕར་དེད་ཚུར་དེད་བྱས་ནས་ལྕགས་ཤུག་ཁོ་རང་རང་ནང་ལ་བས་ཡར་ལངས་གཙང་པོ་སུ་ད་དྲམ་བྱས་དེ་ཀྱང་ནི་ཕར་དེད་ཕར་ནང་ཡར་དོན་འགྲུས་བྱས་ཏེ་ཡར་དོན་མ་བཅུག་བྱས་ནས་ཡང་འབྱོར་བག་གི་བཀག་བྱས་ནས་ཡང་ཚུར་དེད་ཡང་ཕར་དེད་འོ་དེ་འདྲ་རྐྱང་རྐྱང་བྱས་ནས་སྡུག་པོ་མྱོང་འདི་སྐད། སྐབས་འགའ་ཞིག་འགའ་ཞིག་ལ་ཚུར་འཐེན་ནས་ཡང་ནས་ནས་ཆུ་ཁ་དེར་བཞག་བྱས་ནས་གན་རྐྱལ་སློག་ནས་བཞག་ནས་ཁྱེད་རང་ག་རེ་འདོད་ཀྱི་འདུག་ཟེར་ཏེ་ཨ་ནི་གྲོད་ཁོག་ལྟོགས་ཀྱི་འདུག་ཟེར། ཁ་སྐོམ་གྱི་འདུག་ཟེར་ཏེ་ཁོ་ལ་ཨ་ནི་ཁ་ནང་ལ་ལྕགས་ཀྱི་ཁྲོ་ཆུ་བླུགས། ལྕགས་ཀྱི་ཁྲོ་ཆུ་ཐོ་བ་རབ་ཏུ་འབར་བ་དེ་འདྲ་བླུགས་ཏེ་ཁོ་ལ་ཨ་ནི་ཁོག་པ་ཡོངས་སུ་རྫོགས་པ་གོང་མ་ཤེས་བྱས་ནས་འདོད་ནས་ན་ཚ་དཔེ་མ་བཟོད་དེ་འདྲ་འོ་དེ་འདྲ་མྱོང་ཡས་དེ་འདྲ་ཡོད་རེད་ཟེར། དེ་ཡང་ཡུན་ནི་ཐུང་ངུ་ཙམ་མིན་ཟེར་ཡུན་ཐུང་ཙམ་ཡོད་མ་རེད་ཟེར། གྲངས་མེད་བསྐལ་པར་མྱོང་བརྗོད་བརྗོད་བྱེད་སེལ་མི་འགལ་དེ་སེལ་མ་འཇོག་དེ་སེལ་སོགས་དང་མི་འདྲ་བ། རང་གི་ལས་ཀྱི་རྣམ་པ་སྨིན་པ་མ་ཟད་ཀྱི་བར་དུ་སྡུག་པོ་ག་ཚོད་མྱོང་ངོ། དེ་དང་བྲལ་ཡོད་མ་རེད། སོང་ན་ཤིན་ཏུ་འཇིགས་སྐྲག་མི་སྐྱེ། ཁྱོད་ཀྱི་སེམས་ནི་བེམ་པོའམ་ཅི། གྲང་དམྱལ་གྱི་མྱོང་བ་སྒོམ་ཚུལ་ནི། དེ་ཡང་མ་ཟད་ཚ་དམྱལ་གནས་ནས་དཔག་ཚད་ཁྲི་ཕྲག་འདས་པ་ན་གྲང་བའི་དམྱལ་བ་བརྒྱད་ཅེས་བྱ་བའི་འོག་གཞི་ཆབ་རོམ་གྱིས་གང་ཞིང་ཕྱོགས་ཀུན་གངས་རིས་ཡོངས་སུ་བསྐོར་ལ་སྟེང་དུ་ཁ་བ་བུ་ཡུག་འཚུབ།

རང་གི་སེམས་ཅན་དེ་ལས་ཀྱི་ནང་གི་ག་པ་གཅིག་པའི་ཡིན་ན་ས་ཆ་ད་ག་རང་བསྡད་མ་ཐུབ་དགུ་བཅུ་སྟོང་ཡས་ཡོད་མ་རེད་ཕར་ཚུར་སྟོང་ཡས་ཡོད་མ་རེད། དེ་ནས་ཆ་རང་གི་ཕུང་པོ་དེ་འདྲ་ཅིག་ལས་མ་བཞག་ཅིག་ནས། ང་རང་ཚོ་ཆོས་སྡེ་དེ་འདྲ་ལས་ཁྲ་རྒྱབ་པའི་ནང་ཡོད་ཅིག་ནས་ཁྲ་རྟགས་བཞག་ནང་ཡོད་ཅིག་ནས་བཞག་ཅིག་ནས་བསྡད་དེ་ཁེ་ཨོ་དེ་འདྲ་ཅིག་རེད། ཨོ་དེ་ཚོ་ཅིག་བསྡད་འདི་ཡང་ནི་གྲང་ཐག་ཀྲམ་ཁྱོད་ཅིག་ནས་ལུས་ལ་ཆུན་པོ་འདོགས་ཁེ། དེ་ལས་གྲང་ར་འགྱོ་ཅིག་ནས་ལུས་ལ་ཆུན་པོ་འདོགས་རོགས་ཅིག་ནས་དེ་ཅིག་ཁེ་དེ་ལ་ཆུན་པོ་འདོགས་བ་ཟེར།

སོ་ཐམ་ཐམ་པ་ཟེར་མཁན་དེ་ད་སྐད་ཆ་ནི་གྲགས་ཡ་མེད་པ་བྱས་ནས་སོ་གཉིས་པོ་དེ་ཏོ་སུ་དག་བྱས་ནས་འདི་ཁེ་ཨོ་ཨ་ཏོ་སུ་ཅག་གྲང་བའི་དམྱལ་བ་ཟེར་མཁན་དེ་དེ་འདྲ་ཡིན་པ་རེད་ཨཱ་དེ་ནས་ཨ་ཆུ་དང་ནི་ཀྱི་ཧུད་ཅེས་བྱ་སྒྲ་ཆེར་ངུ་ཞིང་སོ་ཡང་ཐམ། གྲང་རེག་ཆེ་བས་ལུས་ནི་སྔོ་དང་དམར་པོར་རེ་གྱུར་ཚལ་པར་གས། འགའ་ཞིག་འགའ་ཞིག་གི་ལུས་སྔོན་པོ་ལ་འགྱུར་འགྲོ་གིས་འགའ་ཞིག་དེ་ལས་གྲང་རེག་བྱུང་ཞིང་ལུས་དམར་པོ་ལ་འགྱུར་འགྲོ་གིས། ཨ་ནི་ཚལ་པ་མང་པོ་ཡོད་པ་དེ་གས་ཁེ་ཤིན་ཏུ་གྲང་བའི་རེག་བྱ་དེ་ཡང་ཞག་འགའ་ཙམ་ཞིག་མ་ཡིན་ཏེ། གཏན་འཁེལ་གྱི་ཆུ་བོང་བ་ཕྱེ་ནས་ལོ་བརྒྱ་སྟེང་རི་ཆུ་བ་ཡི་དད་སའི་ཆུ་བོ་བཅས་ཀྱི་ཚེ་ཚད་གཞན་སྡོད་ཉི་ཤུའི་སོང་གྱུར་ན་དེ་འདྲ་གནས་སུ་མི་སྐྱེ་བདེ་སྐྱིད་ཅིག་ན་བཟོད་དང་མི་བཟོད་སོགས་ཨོ་ད། གྲང་ཡང་སྙིང་བ་རྗེ་བོ་དེ་ཡིན་ན་ང་རང་ཚོ་ཚང་མ་ཐང་ཆེན་ཐུན་མོང་བ་ཡི་གེ་དེ་ཡིན་ན་འོག་ཏུ་ཆ་རང་གི་ཕུང་པོ་དེ་ཡི་གོང་དུ་སྦྱར་འདི་དེ་ཁེ། སྒང་ལ་ཡིན་ན་ཁ་བ་བུ་ཡུག་འཚུབ་པ་སིང་དུ་བྱས། བར་མཚམས་ལ་ཡིན་ན་ལྷགས་པས་གདུང་བྱས་ནས་འོ་དེ་འདྲ་ན་ཚ་གཏོང་བྱས་ནས་རང་གི་ལུས་ལས་ཁྲག་དང་ཆུ་སེར་ལ་སོགས་པ་ཚོ་འབྱུང་བ་དེ་ཡང་སླར་ཡང་འཁྱགས་པ་འཁྱགས་པ་རྒྱག་བྱས་ནས་རང་ལ་ཚུར་སྡུག་པོ་བཏང་སྟེ་ཁེ། འོ་དེ་འདྲ་བྱས་ནས་བསྡད་དེ་ཁེ། ད་ཁོ་པའི་ཚེ་ཚད་གྲངས་བྱེད་ཀྱི་ཡིན་ན་ང་རང་ཚོས་ཚེ་ཚད་གྲངས་ཀ་ཆོད་ནས་ཤེས་ཡས་མ་རེད། གྲང་དམྱལ་བརྒྱད་ཀྱི་ནང་ནས་ད་ཆུ་བུར་ཅན་ཟེར་མཁན་དེ་རྐྱང་བྱེད་བྱེད་ཀྱི་ཡིན་ན་མ་ག་དྷ་ཡི་ཏིལ་ཁལ་བརྒྱད་ཅུ་ཐོན་པ། གཏན་གྱི་ཁྱི་བསྲིངས་ཏེ་ང་ཚོ་འབོག་གོང་ཟེར་གྱི། ཟེར་གྱི་རེད་བ་ཧ་མ་ཁྱི་གཅིག་ཟེར་གྱི་ཡོད་རེད་བ། ཨོ་དེ་འདྲ་ཡི་ཁྱི་བརྒྱད་ཅུ་ཐོན་པ་ཅིག། ས་ཆ་གཅིག་ནས་སློག་ནས་བཞག་ནས། མི་ལོ་བརྒྱ་ཐོན་པ་རེད་དེ་ཀོ་ལེ་སྟེང་རེ་རེ་རེ་རེ་ཆུ་ལོག་གཡོ་གྱི་ནས་ཆུ་ལོག་གཡོ་ནས། གཏན་ཁྱི་བརྒྱད་ཅུ་ཐོན་པ་དེ་ཡོངས་སུ་རྫོགས་པ་ཟས་སོ་ན་ཆུན་པོ་གཅིག་གྱི་ཚི་ཚད་ཅི་ཡིན་ཤ་རེད། ད་དེ་ཡིན་ས་ང་རང་ཚོ་ཚི་ཚད་དེ་གྲངས་ཁ་རྒྱོ་ཡི་ཙམ་ནས་ཡོད་མ་རེད། གཏན་ཁྱི་བསྲིངས་ཏེ་གཏན་ཁྱོ་འགྱུར་ཁྱོ་འགྱུར་རེད་བ། བསྟན་ཆོས་འབྱུང་ཡིག་ཚགས་དེ་ཁྱེད་ཀྱིས་ཅི་བཏོན་པ་དེ་ལ་ག་ཚད་ཡོང་གི་རེད། ཞེ་བོ་ཅི་མང་པོ་ཞིག་ཡོང་གི་རོགས་གྲངས་ཀ། ལོ་བརྒྱ་རེ་རེ་དེ་སྐོར་ལ་གཏན་འཁེལ་བསྟན་ཆོས་འབྱུང་རེ་རེ་རེ་བརྩི་གི་རེད་བ། དེ་བརྩི་དེ་སྐོར་ལ་གཏན་འཁེལ་བྱེད་ཅི་བཏོན་པ་དགོས་ང་རྫོགས་རྫོགས་ཀྱི་བར་དུ་རྫོགས་སོང་ན། ཆུན་པོ་སྐྱིད་ཀྱི་ཚིག་ཟིན་དེ་ཡིན་པ་རེད། ད་ཆུན་པོ་སྐྱིད་ལས་ཆུན་པོ་དོག་བ། དེ་ལས་ཀྱང་ཨ་ཁྱོ་ཟེར་བ་སྐྱེ་བོ་ཟེར་བ་སུ་ཐོག་ཐོག་པ། ཨོ་བ་ཏར་སྐྱེས་པ། པད་མ་ཏར་སྐྱེས་པ་པད་མ་ཏར་ཕྱིས་ཤིན་ཏུ་སྐྱེས་པ། འོག་ཏུ་སའི་ལོ། བདག་ཉི་ཤུ་ཉི་ཤུ་ཉོན་མོངས་རུ་ཕྱིན་པ་རེད། བདག་ཉི་ཤུ་ཉི་ཤུ། འོག་དེ་སྐྱེས་དེ་ཀོ་ལ་ཅོ་ནེ། ང་རང་ཚོ་ཚེ་ཚད་དེ་བྱེད་ཀྱི་ཡིན་ན་ཧ་ལས་ཡ་དྲ་བྱེད། གྲངས་ཡས་སྙིང་བ་དེ་ཚེ་རིང་པོ་ཞེ་དྲག། འོག་དེ་འདྲ་རེད། ད་གྲངས་སྙིང་ནང་སྐྱེས་ཀྱི་གཙོ་བོ་གྲངས་མི་དེ། མི་འགྱེད་ཡས་བཅུ་གཙང་མ་དང་བཅས་སྐྱེས་ཀྱི་རེད་དྲ། ལྷག་པར་དུ་ཡང་ལོ་ཏག་དེ་བསྡུ་ཞོ་བསྡུ་ཞོ་ལོ་ཏག་དེ་རེད།

ཨ་དེ་འདྲ་རང་དེ་གྲང་བའི་དམྱལ་བ་ནང་སྐྱེ་ཡས་ཀྱི་རྒྱུའི་གཙོ་བོ་རང་དེ་རེད། ཨ་དེ་ཚོ་དང་དེ། ཨ་ནི་ང་རང་ཚོ་ཤིག་དང་འདྲེ་ཤིག་ལ་སོགས་པ། སོ་སོ་ལུས་ཟ་ག་ཡོང་དེ་སྐོར་ལ་ཨ་ནི་ཕར་ལེན་བྱས་ནས་གྲང་ས། ཆུ་གྲང་མོ་ནང་གཡུག་པ་འདྲ་བོ་དང། ཨ་ད་ག་ནང་བཞིན་བྱས་ནས་ས་ཆ་གྲང་ས་ནང་བཞག་པ་འདྲ་བོ་དང། ཕེ་རི་མ་རྒྱལ་སྲིད་ཡི་དྭགས་ཁྱོད་རང་ཚོ་ཕེ་རི་རྒྱལ་ནུ་མ་དཔེ་ཡིས་ད་ད་ད་རི་ད་བསྡད་བཅུག་མེད། ཀྱེ་ཞེ་དྲག་རྒྱག་གི་འདུག། སྤུ་གུ་མ་གཏོང་ཞེས་ད་སྤུ་གུ་ཡག་ཁྱི་མ། ཨོ་ཏོ་ཚོ་ཕེ་རི་རྒྱལ་ནུ་ཡིན་ན་ཡག་པོ་མི་འདུག་བ།

ལས་ཞེས་བྱ་བ་དེ་རྩ་ནས་མཐོང་ཡས་མས་ཡོད་མ་རེད་ལོངས་སྤྱོད་ཡས་ཡོད་མ་རེད་བླ་མེད་ཀྱིས་མཐོང་ཡས་མ་རེད་ཐག་རིང་པོ་ནས་མཐོང་ཁྲི་ལས་ལི་རྩེ་ཡོད་མ་རེད་ཨ་འཇུ་ཤེས་ཡིད་དུ་འོང་བ་དེ་འདྲ་བས་ལོག་སྨྲ་སྔོན་པོ་ཡོད་ཁས་འབྲས་བུ་ཡོད་ཁས་དེ་འདྲ་སྨྲས་ཀྱི་ཐག་རིང་པོ་མཐོང་ཆོག་ནས་དེ་ཁྲི་ལས་ལི་ལྟ་སྟེ་རྐང་སྤུ་རྐང་མཆོག་ཆོད་ནས་གས་གས་མེད་ཁས་ཨོ་དེ་འདྲ་ཆགས་དེ་གི་རེད་ཕྱི་ཡི་སྒྲིབ་པ་བྱས་ཟིན་ཡང་དེ་ཡིན་པ་རེད། ཆོས་སྲུང་ཐོག་ནས་བསྐྱོད་ཕྱིར་བརྗོད་པ་ན་སྨན་རྒྱུད་ཆུ་ལ་བྱེད་སྲོལ་ངེས་ཤེས་གང་དུ་ཡང་མེད་ནོ་ཉིད་དུ་གྱུར་ཟེར་ཡང་ན་སྣ་ཁྲག་ཤིང་གཅིག་དགའ་སྡུག་མེ་འབར་བདག་མེད། གང་སོགས་སྣང་ཟེར་ཡང་ན་ནི་རྣག་ཁྲག་དང་ཆུ་སེར་དང་འོ་དེ་འདྲ་ཅིག་ལ་ལོངས་སྤྱོད་ཡང་ན་ནི་ལྕགས་ཀྱི་མེ་མདག་རབ་ཏུ་འབར་བའི་དེ་འདྲ་ཅིག་ལོངས་སྤྱོད་བྱས་ནས་ནི། རང་གི་ལུས་པོ་ཚང་མ་ཐང་ཅིག་ཚིག་འགྲོ་ཡས་འོ་དེ་འདྲ་ཅིག་བྱ་གི་རེད་ཟེར་ཡང་ན་སྣ་ཚོགས་མཚོན་ཆ་འཛིན་པའི་སྲུང་མས་བསྲུངས་ནས་སྤྱོད་མི་ནུས་ཟེར་ད་མཚོན་ཆ་རྣམ་པ་སྣ་ཚོགས་ཁྱེར་བྱས་ནས་ནི་ཆུ་ཆེན་པོ་དེ་འདྲ་མདུན་ལ་ཡོང་གི་དེ་འདྲ་ཡོང་མི་ཆོག་བྱས་ནས་བཀག་བསྡད་ཀྱི་དེ་འདྲ་ཡོད་རེད་ཟེར་འོ་དེ་ཕྱིའི་སྒྲིབ་པ་ཅན་ཟེར་མཁན་དེ།

ད་ཟས་སྐོམ་ལ་སོགས་པ་རྩ་ནས་མི་རྙེད་པའི་ཕྱིར། གལ་སྲིད་རྙེད་པ་ཡིན་ནའི་ཁ་ནང་མར་མ་འགྲོ་བའི་ཕྱིར་ཁ་ཆུང་ཐག་ཆོད་ཅིང་མར་ཐར་གྱི་མ་རེད། གལ་སྲིད་ཁ་ནང་མར་འགྲོ་བ་ཡིན་ནའི་སྐེ་ནས་མི་འབབ་ནི། སྐེ་ནས་མི་འབབ། ད་ནི་འགའ་ཞིག་འགའ་ཞིག་བྱས་ནའི་ལྟོ་བ་ནང་ཏོག་ཙམ་ཏོག་ཙམ་ཐར་བ་ཡིན་ནའི་ལྟོ་བ་ཆེ་ཐག་ཆོད་ཅིང་གྲོད་ཁོག་ཆེ་ཐག་ཆོད་ཅིང་ནི་གར་སོང་ཆ་མེད་ཅིང་ནི། དཔེར་ན་ང་རང་ཚོ་མིའི་གྲོད་ཁོག་ཆེན་པོ་དེ་འདྲ་ཡིན་ན་རྩམ་པ་ཐུར་མ་གང་ཞིག་ཅིག་ཏུ་སྒོམ་པ་ཡིན་ན་གྲོད་ཁོག་ཆ་འཇག་གི་མ་རེད་པ་ཨ་ལས་ལྟོ་རུ་ཕྱིར་འགྲོ་དགོས་པ། དེ་འདྲ་བྱས་བྱས་ནས་ཡི་དྭགས་ལ་ནི་ཁ་ཆུང་རྒྱུ་མང་དུ་ཡོད་མ་རེད་ཁ་ཆུང་རྒྱུ་དེ་ནི་ལྟེ་ཙི་ཐག་དེ་ཡིན་ན་གྲོད་ཁོག་ལ་དེར་རི་ནགས་བཞི་ཆེན་པོ་ཡོད་ཡིན་ས་བརླག་ཚར་ནས་གས་གས་མེད་པ་རེད། ཟས་སྐོམ་ཉིད་ལ་སྒྲིབ་པ་ཡོད་ན་མེ་ལྕེའི་ཕྲེང་ཅན་ཞེས་བྱ་རྣམས་ཡིན་ཟེར། ད་ཟས་སྐོམ་ཉིད་ལ་ཡོད་པའི་སྒྲིབ་པ་ཅན་ཟེར་ཡས་དེ་ཡིན་པས་ཟོས་པ་དང་ནི་འཐུངས་པ་གང་ཡིན་མེ་རུ་འབར་ནས་ཚིག་བྱེད་ལ་ལྗན་ལྗིན་ཟ་རྣམས་བཤང་གཅི་མཆིལ་སྣབས། སྐྱུགས་པ་རྣག་ཁྲག་ལ་སོགས་པ། མི་གཙང་དྲི་ང་འབའ་ཞིག་སྤྱོད་ལ་བཟང་པོའི། ཟས་སྐོམ་སྤྱོད་སྐལ་བྲལ་ཟེར་ད་གཞན་གྱི་མི་གཙང་བ་ཟ་ཡག་དང་ད། ཁ་ཟས་ཡང་ཅི་ཟས་པ་ཡི་དྭགས། མཁས་གྲུབ་སངས་རྒྱས་ཡེ་ཤེས་ཀྱིས་གཏོར་མ་གཏོང་སྐབས་དེ་ཡི་དྭགས་མ་བྱེད། ཕྲུ་གུ་ལྔ་བརྒྱ་སྐྱེས་བྱས་ནས། ཡི་དྭགས་ཁྱོ་ག་དེས་བཟང་པོ་ལས་དེ་ལྟོ་འཚོལ་ག་འགྲོ་ནས་ལོ་བཅུ་གཉིས་རེ་བར་བྱེད།

ཤིན་ཏུ་བཀྲེས་ཤིང་སྐོམ་པ་ཡི་སྡུག་བསྔལ་དྲག་པོས་རྟག་ཏུ་གཟིར་ཞིང་དེ་ཡང་ཡུན་ཐུང་ཙམ་མིན་པར་མི་ཡི་ཟླ་བ་ཞག་གཅིག་བྱས་པའི་རང་ལོ་ལྔ་བརྒྱའམ་ལྔ་སྟོང་དང་ཟེར། འོ་ཡི་དྭགས་ཀྱི་ཚེ་ཚད་དེ་རེད་ང་རང་ཚོ་མི་ཡི་ཟླ་བ་གཅིག་ལ་ཡི་དྭགས་ཞག་གཅིག། ཞག་སུམ་ཅུ་ལ་ཟླ་བ་ཟླ་བ་བཅུ་གཉིས་ལ་ལོ་བྱས་པའི་རང་ལོ་ལྔ་བརྒྱ་ཡི་བར་དུ་བསྟེན་གྱི་རེད་ཟེར། ཁ་ཅིག་ཁྲིར་ཡང་མི་འཆིར་བཤད་སོགས། གནས་འདིར་སྐྱེས་ན་ཅི་ཙམ་བྱ་ཟེར། ད་དེ་ཡི་དྭགས་ཀྱི་སྡུག་བསྔལ་བྱས་ད་དུད་འགྲོའི་སྡུག་བསྔལ་རེད། དུད་འགྲོ་ཡི་སྡུག་བསྔལ་བསྒོམ་ཚུལ་ནི། ཤིན་ཏུ་མུན་པ་དུད་འགྲོའི་གནས་ཀྱི་རྒྱ་མཚོ་ཆེན་པོའི་ཆུ་མཚམས་ནས། འོག་གི་ས་གཞིར་ཐུག་གི་བར་དུ་ལུས་དབྱིབས་ཁ་དོག་ཆེ་ཆུང་སོགས་མ་ངེས་སྣ་ཚོགས་འབྲུ་ཡི་ཕུང་པོ་ཐོག་ལ་སྤུངས་ལྟར་གྲངས་མེད་ཅིག། གཅིག་གིས་གཅིག་མནན་འགུལ་བསྐྱོད་ཡང་དཀའ་སྣང་མེད་མུན་པའི་ཁུང་བུ་ན། ཁ་འཐོར་ལྷ་མིའི་ཡུལ་ན་རྒྱུ་རྣམས་འགའ་ཤས་བཀྲེས་ཤིང་སྐོམ་པས་གཟིར། འགའ་ཤས་ཉི་ལྷགས་བཟོད་དཀས་གདུང་ཞིང་ལ་ལ་མུན་པར་ཚེ་ཡང་འདའ། ལ་ལ་ས་རྡུལ་ཁྲོད་ན་གནས་པའི་ཆ་ཤས། ས་རྡུལ་གནས་ཆ་གཞན་དག་བཤང་གཅི། དོང་ན་འགྲེ། ཁ་ཅིག་ཆེ་བས་ཆུང་བ་མིད་ཅིང་ཆུང་བ་མང་འདུས་ཆེ་བ་ཟ། ཤ་པགས་སོགས་ཕྱིར་གསོད་ལུགས་མི་འདྲ་སྣ་ཚོགས་ཚུལ་གྱིས་གསོད་པ་དང། ད་དུད་འགྲོ་ཡིན་ན་དེ་འདྲ་རེད་པ་ང་རང་ཚོ། དུད་འགྲོ་བྱིངས་ན་གནས་པ་ཟེར་ཡས་དེ། འབྲུ་ཡི་ཕུང་པོ་སྤུངས་བཞག་ནང་བཞིན་བྱས་ནས་དབུགས་ཙམ་ཡང་གཏོང་ཡག་མེད་པར་བྱས་དབུགས་ཙམ་ཡང་གཏོང་ཐོག་མེད་པ་དེ་འདྲ་བྱས་ཡོད་རེད། དུད་འགྲོ་ཁོ་རང་ལོགས་སུ་འདྲ་མིན་ཏེ་གཅིག་གིས་གཅིག་ཟ་གཅིག་གིས་གཅིག་ཟ་ཟེར་ཁོ་ལོགས་སུ་རེད་པ། ཆུང་བ་མང་པོ་ཅིག་རུབ་རྒྱག་བྱས་ནས་ཆེ་བ་ཟ་བ། ཆེ་བ་དཔེར་ན་ཆུ་སྲིན་ལ་སོགས་པ་དེ་ཚོ་ཁ་རུ་གདངས་ཏེ་ཁོག་ལ་འབུ་སྲིན་དཔེ་སྦོམ་ཕྲ་མང་པོ།